རྒྱུ་འདི་ཡོད་པས་འབྲས་བུ་འདི་འབྱུང་ཟེར་དེ་ཡིན་ཙང་རྒྱུ་མེད་པ་ལ་བརྟེན་ནས་འབྲས་བུ་འབྱུང་གི་མ་རེད་འབྲས་བུ་དེ་འབྱུང་བ་ལ་ངེས་པར་དུ་རྒྱུ་དེ་ཡོད་དགོས་ཀྱི་རེད་ཟེར་ནས་འོ་ད་དེ་བྱས་ཡོང་གི་རེད་བ་འོ་ད་དེ་རེད་དེ་ཡིན་དེ་ལ་བྱས་ཙང་དེ་ལ་ཆོས་སུ་བརྡར་བཏགས་པ་ནི་འདི་ཡིན་ཏེ་ཟེར་ལ་འོས་དེ་ལ་རེད་བ་ཨ་ནི་ཕུང་པོ་ལ་སོགས་པ་དེ་དག་ལ་འོ་བཟོ་ཟེར་ནས་བརྡ་བཏགས་ཡ་དེ་རེད་བ་ཕུང་པོ་ལ་སོགས་པ་དེ་འབྲས་བུའི་རྒྱུ་ཆེ་ཡས་ཡིན་ཙང་དེ་ལ་བཏགས་པའི་དེ་ནི་བདག་ཟེར་ཞིག་དེ་ལ་བརྟེན་ནས་འཇོག་ཐུབ་ཀྱི་ཡོད་རེད་དེ་ལ་བཏགས་པའི་རེད་བ་ཕུང་པོ་ལ་བརྟེན་པའི་དེ་ནི།

འགྲོ་བ་རེད། ཁྱེད་ཀྱིས་རྟག་པ་ཞེས་བྱ་བའི་རྒྱུ་ནི་ཅི་ཡང་མེད་ཅེས་བསྟན། ཁྱེད་རང་གིས་འགྲོ་བ་རྣམས་གང་ལས་འབྱུང་ས་གི་ད་ང་ཚོ། སེམས་ཅན་གྱི་འཇིག་རྟེན་སྣོད་ཀྱི་འཇིག་རྟེན་ལ་སོགས་པ་དེ་དག་གང་ལས་འབྱུང་ས་གི་ཨ་ནི་རྟག་དངོས་ཀྱི་རྟགས་བསལ་ཅིང། གཏན་ནས་མེད་པ་ཞིག་བསྟན་གྱི་རེད། འོ་དེ་ཡིན་ཙང་དེའི་ཐོག་ནས་བསྟན་ཚུལ་མ་འདྲ་བའི་ཁྱད་པར་དུ་འཕགས་པ་ཞིག་འདུག། ཁྱེད་ཀྱིས་རྟག་པ་ཞེས་བྱ་བའི་རྒྱུ་ནི་ཅི་ཡང་མེད་ཅེས་བསྟན།

ནི་རིམ་གྱིས་ཕུང་པོ་ལྔ་ཡི་རྒྱུན་སྐྱེས་ཏེ། འོ་དེ་ཇི་ལྟར་འཕངས་བཞིན་རིམ་གྱིས་རྒྱུན། འོ་ད་དེ་རིམ་གྱིས་རྒྱུན་ཟེར་འོ་ད་དེ་ཡིན་ཟེར་བ་རྩ་བ། འོ་དེ་རེད་ད་སྔོན་གྱི་ལས་དང་ཉོན་མོངས་པས་ཟེར་ན་ད་ཚེ་རབས་སྔོན་མ་ལ་རང་གིས་བསགས་པ་གི་ལས་དང་དེ་ཀུན་སློང་གི་ཉོན་མོངས་པ་ལ་བརྟེན་ནས། ཉོན་མོངས་པའི་གི་ད་ཇི་ལྟར་འཕངས་པ་བཞིན་དུ་ཟེར་ད་དེའི་དབང་གིས་བ་འཕངས་པའི་གི་དེ་ནི་རེད་བ་འཕངས་པ་ནང་བཞིན་གི་ཨ་ནི།

ཨ་ནི་འཁྲང་གྱུར་པ་ཨ་ནི་རྐང་ལག་འགྱུས་པ་ཨཱ་འོ་ད་དེ་རེད་ད་ད་ཚོ་མ་གི་མངལ་གྱི་གནས་སྐབས་ལ་ད་ང་ཚོ་མངལ་སྐྱེས་དཔེར་ན་མི་འོ་ད་སྐྱེས་པ་ཡིན་ན་མི་ཆགས་པའི་གནས་སྐབས་ལྔ་ཟེར་ནས་ལྔ་དང་ཨ་ནི་མི་འཇིག་པའི་གནས་སྐབས་ཟེར་ནས་ད་མི་འཇིག་པའི་གནས་སྐབས་དེ་ལ་ད་མི་དེ་ཨ་མའི་མངལ་ནས་ཕྱི་ལོགས་ལ་བཙས་ནས་ཨ་ནི་གནས་སྐབས་ལྔ་འོ་དེ་ལ་མི་འཇིག་པའི་གནས་སྐབས་ཟེར་ཡ་ཤེས་འོ་ད་དེ་འདྲའི་ན་ཅི་བྱེད་འགྲོ་གི་རེད་དེ་ལ་གནས་སྐབས་བཅུ་ཟེར་ནས་འོ་དེ་འདྲའི་ཞིག་རེད་དོ།

ད་ལོ་ཚེ་ན་ད་ངས་ཇི་མ་ཇི་བྱེད་དྲན་འོང་འདི་དང། འོ་དེ་རེད་དེ་ཡིན་ཙང་དེ་ལས་སྐྱེ་མཆེད་དྲུག་དོད་པ་དང་ཨ་ནི། ད་མངལ་ནས་མར། བཙས་ནས་ཨ་ནི་དེ། དེ་ནས་ལ་དེ་ནས་བྱིས་པ། ཨ་ནི་གཞོན་ནུ། རེད་བ། གཞོན་ནུ་བྱས། ཨ་ནི་དར་ལ་བབ་པ་ཟེར་ཏེ་འོ་དེ་རེད་ད།

ཉོན་མོངས་པའི་ལས་གསོག་ཅིང་ཡང་འཆི་སྲིད་དང་ཚེ་འདིར་བསགས་པའི་ལས་དང་ཉོན་མོངས་པ་རྣམས་ཀྱིས་འཇིག་རྟེན་ཕ་རོལ་གྱི་བར་སྲིད་དང་དེ་ནས་ཡང་དེའི། སྐྱེ་བའི་གི་སྲིད་པ་རིམ་གྱིས་སྐྱེ་བ་དག་ཏུ་འགྲོ་ལ། བདག་མེད་རྟོགས་པའི་ཡེ་ཤེས་ཀྱིས་སྲིད་པའི་རྩ་བ་མ་བཅད་པ་རྣམས་དེ་ནས་ཀྱང་འཆི་འཕོ་བ་དང་སྐྱེ་བ་གཞོལ་བ་ཐུག་པ་མེད་པའི་ཕྱིར་སྲིད་པ་བཞིའི་འཁོར་ལོ་འཁོར་བ་ལ་ནི་ཐོག་མ་དང་ཐ་མ་དབུས་མེད་པ་ཡིན་ནོ། དེ་རེད་སྐྱེས་ནས་ལས་དང་ཉོན་མོངས་ཀྱིས་འཇིག་རྟེན་ཕ་རོལ་དག་ཏུ་འགྲོ། སྲིད་པའི་འཁོར་ལོ་ཐོག་མ་མེད་ཟེར་ཡག་གི་རྩ་བ་དེ་རེད་དོ། དེ་ཡིན་ཙང་སྐྱེས་ནས་ཟེར་ཡག་དེ་དེ་ལྟར་སྐྱེས་ནས། ད་དེ་འདྲའི་སོ་ནི་མ་ད་སྐྱེ་བ་ལེན་ནས་ཨ་ནི་ཉོན་མོངས་པ་དང་ལས་གསོག་ཅིང་ད་ཉོན་མོངས་པས་ཀུན་ནས་བསླངས་ད་ང་ཚོ་རེད་བ་ཐོག་མའི་མ་རིག་པ་དེ་གིས་ཀུན་ནས་བསླངས་ནས་ཨ་ནི་དེའི་དབང་གིས་ད་ཅིག། ཆགས་སོགས་ཀྱི་ཉོན་མོངས་མང་པོ་ཞིག་འདྲེན།

འཁོར་ལོ་ལ་བསྐོར་བ། དེའི་འཁོར་ལོ་དེ་འཁོར་ལ་ཐ་ཐོག་མ་འདི་རེད་ཐ་མ་འདི་རེད་ཟེར་ཡག་གི་ཐོག་མ་དང་ཐ་མ་མེད་པ་ཞིག་འཁྱོངས་འགྲོ་གི་རེད། འོ་ད་དེ་རེད་ད་དེ་རེད་ད་ང་ཚོ་བདག་མེད་རྟོགས་པའི་ཡེ་ཤེས་ཀྱིས་སྲིད་པའི་རྩ་བ་མ་བཅད་ཀྱི་བར་དེ་ལ་ནི། ད་ང་ཚོ་སྲིད་པ་ཞིག་གི་ཐ་མ་དེ་ཡོང་ཡག་ཡོད་མ་རེད་བ། འོ་དེ་རེད་ད་སྲིད་པ་ཞིག་གི་ཐོག་མ་ལ་ད་ཆུད་ནས་ད།

རྒྱས་པར་བལྟ་བར་བྱའོ་ཟེར་བ་ལྟ་དེ་རེད་ད་གཙོ་བོ་ང་ཚོ་གི་འདི་ཐོག་ནས་ད་སྐྱེ་བ་སྔ་མ་དང་ཕྱི་མ་སྒྲུབ་སྐྱེ་བ་ཕྱི་མའི་གི་སྒྲུབ་བྱེད་ཀྱི་རིགས་པ་སོགས་གལ་ཆེན་པོ་ཞེ་བོ་ཞིག་ཆགས་ཀྱི་རེད་བ་དེ་རེད་དེ་ཡིན་ཙང་ད་ང་ཚོ་གི་དཔེར་ན་ར་བ་སྐྱེ་སྲིད་ཟེར་དེ་ཁོ་བར་སྲིད་གི་ཕུང་པོ་ཞིག་ལ་བརྟེན་ནས་འགྲུབ་ཀྱི་ཡོད་པ་དེ་བར་སྲིད་དེ་ཡང་དེའི་གི་ད་ཚེ་སྔ་མ་ད་སྐྱེ་བ་སྔ་མའི་གི་དེ་ནི་འཆི་སྲིད་གི། ཕུང་པོ་ཞིག་ལ་བརྟེན་ནས་མར་འགྲུབ་ཀྱི་ཡོད་པ་རེད་བ། ད་དེ་གི་སྐྱེ་བ་སྔ་མའི་གི་ད་ལས་དང་ཉོན་མོངས་པ་དེ་འདྲའི་གི་ལ་བརྟེན་ནས་མར་འགྲུབ་ཀྱི་ཡོད་པ་དེ་སོགས་ཡག་པོ་བཞག་དགོས་བ་ལ་ཨ་ནི་ང་ཚོ་ལ་སྐྱེ་བ་སྔ་མ་ལ་ངེས་ཤེས་སྐྱེ་ཐུབ་པ་ཞིག་བྱུང་བ་ཡིན་ན་ཨ་ནི་ལས་སླ་བོ་ཆགས་ཡོང་གི་རེད་བ། འོ་ད་དེ་རེད་དེ་ཡིན་དུས་ལ་བྱས་ཙང་ང་ཚོ་གི་བྱས་ཙང་སྐྱེ་བ་སྔ་མ་དང། དེ་ནང་བཞིན་གི་ཚེ་འདི་ནས་མར་ཕྱི་མ་ལ་མར་འགྲོ་ཡོང་དུས་ལ་དེ་འདྲའི་གི་ཅིག་སྐྱེ་བ་ཕྱི་མ་ཞིག་ཡོད་པ་ད་ཚུལ་དེ་དེ་ལ་ངེས་པ་རྙེད་བ་ད་དེ་ལ་ངེས་ཤེས་སྐྱེ་ཐུབ་པ་ཞིག་ཡོང་གི་རེད། འོ་དེ་ཡོང་བ་ལ་ད་རྣམ་འགྲེལ་དང། ཨ་ནི་ཀ་མ་ལ་ཤི་ལ་གི་ཚད་མའི་དེ་ཁོ་ན་ཉིད་བསྡུས་པའི་འགྲེལ་བ་ལ་སོགས་པ་དེ་སོགས་ཀྱི་སྐབས་དེ་ལ་ད་སྐྱེ་བ་སྔ་ཕྱི་སྒྲུབ་པའི་རིགས་པ་མང་པོ་ཞིག་གསུངས་ཡོད་རེ་བ། འོ་དེ་རེད་དཔེར་ན། གོམས་པ་སྔོན་སོང་གོམས་པ་སྔོན་སོང་གི་རིགས་པ་ཟེར་ཡ་ན་དང་མྱོང་བ་སྔོན་སོང་ཟེར་ཡ་ན་དང་རིགས་འདྲ་སྔོན་སོང་ཟེར་ཡ་འདྲ་བོ་དང་རེ་བ། འོ་དེ་འདྲའི་གི་ད་ཅིག་ང་ཚོ་ད་སྐྱེ་བ་སྔ་མ་སྒྲུབ་བྱེད་ཀྱི་རིགས་པ་དེ་ལ་ད་མང་པོ་ཞིག་བཤད་ཀྱི་ཡོད་པ། འོ་དེ་རེད། འོ་ད་དེ་རེད་ད། ད་དེ་འདྲའི་གི་ཐོག་ནས་བྱས་ཙང།

ནམ་ཞིག་ལ་དཔེར་གྱི་འཁོར་བ་ཐམས་ཅད་ཕར་སྟོང་འགྲོ་གི་རེད་ཟེར་ཡག་ཞིག་འོ་དེ་འདྲ་བྱས་ལབ་པ་ཡིན་ན་དེ་འགྲིག་གི་མ་རེད་དེ་ཡིན་ན་སེམས་ཅན་ལ་མཐའ་ཡོད་པ་ཐལ་འགྲོ་གི་རེད་སེམས་ཅན་ལ་མཐའ་ཡོད་ཟེར་ན་འགྲིག་གི་མ་རེད་བཟང་པོ་སྤྱོད་པ་ལས་ག་རེ་གསུང་གི་ཡོད་ཟེར་ན་ནམ་མཁའི་མཐར་ཐུག་གྱུར་པ་ཇི་ཙམ་པར་སེམས་ཅན་མ་ལུས་མཐའ་ཡང་དེ་བཞིན་ཏེ་ཞེས་གསུངས་པ་ཞིག་རེད་འོ་དེ་རེད་བྱས་ཙང་ནམ་མཁའ་ལ་དཔེར་གྱི་མཐའ་ཐུག་པ་མེད་པ་ནམ་མཁའི་གི་མཐའ་མེད་པ་ནང་བཞིན་གི་ཨ་ནི་སེམས་ཅན་ཡང་དེ་ནང་བཞིན་གི་ཨ་ནི་དཔེར།

འཁོར་བ་ལ་མཐའ་ཟེར་དེ། འཁོར་བའི་མཐའ་ཟེར་དེ། ཐ་མ་དེ་སེམས་ཅན་སྤྱི་ལ་མཐའ་མེད་ཡིན་ན་སེམས་ཅན་བྱེ་བྲག་འགའ་ཞིག་ལ་མཐའ་ཡོད། འོ་ད་དེ་རེད་ད། ད་དེ་ང་ཚོ་རྗེ་རིན་པོ་ཆེ་གི་ལེགས་བཤད་གསེར་ཕྲེང་སོགས་སུ་ཡང་དེ་ལ་སེམས་ཅན་སྤྱི་ལ་དཔེར་གི། འཁོར་བ་ལ་ག་རེ་ཟ། འཁོར་བ་སྤྱི་ལ་མཐའ་མེད་ཟེར་ནས་གསུང་གི་རེད་བ། འཁོར་བ་ལ་མཐའ་མེད་པ་དེ་གྲུབ་ཀྱི་རེད། འོ་ད་དེ་རེད་ད་དེ་འདྲ་བོ་བྱས་ཙང་ད་འཁོར་བ་ལ

ཕྱི་གཉིས་ཀ་མེད་དོ་ཞེས་འདོད་དོ། ཐེག་པ་གོང་མ་པ་དག་ནི་འཁོར་བ་ལས་གྲོལ་བའི་ཡེ་ཤེས། ཡེ་ཤེས་ཀྱི་རྒྱུན་ཕྱི་མ་སྐྱེ་བའི་ཕྱིར་དང་སོགས་དེ་རེད་ད། གོང་མ་པའི་གི་ལུགས་ལ་ཨ་ནི་འཁོར་བ་ལས་གྲོལ་བའི་ཡེ་ཤེས་ཀྱི་རྒྱུན་ཕྱི་མ་སྐྱེས་བསྡད་ཀྱི་རེད། ད་དེ་ཡང། ཐེག་པ་གོང་མ་དེ་དག་ད་དུས་ཐེག་པ་གཅིག་ཏུ་གྲུབ་པ་འདོད་པའི་གཉིས་ཀྱི་ལུགས་ལ་ཨ་ནི། རེ་བ། ལྷག་བཅས་དགྲ་བཅོམ་མྱ་ངན་ལས་འདས་ཁ་བ་དུ་སོགས་འཁྲིད་དེ།